ཀུ་ཤུ་དམར་མོ་ཆེན་པོ་དེ་སོ་ཆེན་པོ་ཞིག་བརྒྱབ་དགོས་བསམ་པ་རེད། གློ་བུར་ཐོལ་རྒྱག་ལ་ཟབ་ཟབ་མ་བྱས་པ་བྱས། ཀུ་ཤུ་དམར་མོ་དེ་རྫིང་བུའི་ནང་ལ་ཟགས་པ་རེད། དེ་ནས་ཙི་ཙི་ཆུང་ཆུང་གིས། ངུ་གིན་ངུ་གིན། ད་ཡིན་ན་དཔེ་བཟོས་སོང། ཀུ་ཤུ་དམར་མོ་ཞིམ་མདོག་ཁ་བ་དེ་ནང་ལ་ཕར་ཁྱེར་བྱས་ཞིམ་པོ་ཞིག་ཟ་དགོས་བསམ་བྱུང་བས་ནི། ད་ཡིན་ན་རྫིང་བུའི་ནང་ལ་ཟགས་སོང། ཟེར་བཤད་པ་རེད། དེ་ནས་རྫིང་བུའི་ཁ་ཐོག་ནས་སྦལ་པ་ཆུང་ཆུང་ཞིག་དོན་ཡོང་བ་རེད། སྦལ་པ་ཆུང་ཆུང་དེ། ཙིག་ཕྲུག་ཆུང་ཆུང་ལ་ཡང།
ཝེ། རང་དེ་ལ་སེམས་ཁྲལ་བྱེད་དགོས་མ་རེད་ངོ། ངས་རང་ལ་རོགས་པ་བྱས་ཆོག། ཟེར་བཤད་པ་རེད། སྦལ་པ་ཆུང་ཆུང་གིས་ཐང་ཞིང་སྡོད་པའི་རྐང་པ་གཉིས་ཀས། ཀུ་ཤུ་དམར་མོ་ཆེན་པོ་དེ་རྡོག་རྒྱག་གཞུས་བྱས། ཙིག་ཕྲུག་ཆུང་ཆུང་གི་འཁྲིས་ལ་གཡུགས་པ་རེད།

ཉོབ་སྟངས་ཞེ་དྲག་བྱུང་བ་རེད། སྐབས་དེ་དུས་ཙིག་ཕྲུག་ཆུང་ཆུང་གིས་སོ་སོས་སོ་སོར། ཧེ། ཀུ་ཤུ་ཆེན་པོ་འདི་འདྲས་རེད། ང་གཅིག་པོས་བཟས་པ་ཡིན་ན་ཆོ་ཁྱོན་ནས་མི་འདུག། དེ་ལས། སོ་སོའི་གྲོགས་པོ་མཉམ་དུ་ལོངས་སྤྱོད་བྱས་ན། དེ་འདྲའི་དགའ་ལ།

ད་ཡིན་ན་སྟབས་ཡག་སོང། ང་རང་ཚོ། ང་རང་ཚོ་མཉམ་དུ་ཀུ་ཤུ་ཆེན་པོ་འདི་ལོངས་སྤྱོད་བྱས་ན་ག་འདྲས་འདུག་ཨ།
ཟེར་བཤད་ཚར་བའི་རྗེས་ལ། ཁོང་ཚོ་འདི་གས་ཀྱིས། ཡོང་ང། ཡོང་ང། ཡོང་ང་ཟེར་བཤད་པ་རེད། དེ་ནས་ཁོང་ཚོ་འདི་གས་ཀྱིས། ཀུ་ཤུ་ཆེན་པོ་འདི་མཉམ་དུ་ལོངས་སྤྱོད་བྱས་བཟས་པ་རེད། དེ་ནས་ཙིག་ཕྲུག་ཆུང་ཆུང་གིས་ཨ་བྲ།